རྣམ་པ་ཚོ་སྐུ་ཁམས་བཟང་ང་དཀོན་མཆོག་དོན་གྲུབ་ཡིན་ང་ཚོ་ཨ་རིའི་རླུང་འཕྲིན་ཁང་བོད་སྐད་སྡེ་ཚན་གྱི་ཐེངས་འདིའི་དཔེ་ཀློག་ལེ་ཚན་གྱི་ནང་དུ་ཨ་རིའི་སྲིད་འཛིན་ཟུར་པ Barack Obama ཡིས་བརྩམས་པའི་རེ་བའི་ཨུ་ཚུགས་ཅེས་པའི་དབྱིན་ཡིག་གི་དཔེ་དེབ་འདི་ངོ་སྤྲོད་བྱ་རྒྱུ་དང་དཔེ་དེབ་འདིའི་སྐོར་ལ་ཨ་རིའི་རླུང་འཕྲིན་ཁང་བོད་སྐད་སྡེ་ཚན་གྱི་ཕུན་ཚོགས་ཚེ་རིང་ལགས་དང་མཉམ་དུ་བགྲོ་གླེང་བྱེད་རྒྱུ་ཡིན། འོ་ད་ནི་ཕུན་ཚོགས་ལགས་དེ་རིང་ང་གཉིས་ཀྱི་བགྲོ་གླེང་བྱ་ཡག་གི་ནི་ཨ་མི་རི་ཀའི་སྲིད་འཛིན་ཟུར་པ་བྷར་ཁ་ཨོ་བྷ་མ་ལགས་ཀྱིས་བརྩམས་ཡག་གི་ད་ལྟ་གི་རེ་བའི་ཨུ་ཚུགས་ཟེར་ཡག་གི་དེབ་འདི་ལ་ཁྱེད་རང་གི་ངོས་ནས་ཐོག་མར་དེབ་འདི་ལ་ག་རེ་བྱས་ནས་དོ་སྣང་བྱུང་སོང་དེ་ནི་དེབ་འདིའི་ནང་ལ་ནི་ད་བརྗོད་བྱ་གཙོ་བོ་དེ་གང་གི་སྐོར་ལ་ཡིན། ལགས་རེད་དཀོན་མཆོག་ལགས་ངའི་ཀློག་ཡག་གི་དེབ་དེ་ཨ་མི་རི་ཀའི་སྲིད་འཛིན་ཟུར་པ་བྷར་ཁ་ཨོ་བྷ་མ་གི་ཨ་ནི Audacity of Hope ཟེར་གི་དེབ་དེ་ཀློག་པ་ཡིན Audacity of Hope ཟེར་དུས། རེ་བའི་ཨུ་ཚུགས་ཟེར་གྱི་ཡོད་རེད་ཁོང་ཚོས། ད་ཨ་མི་རི་ཀའི་ནང་ལ་ཨ་ནི་ད་མི་རིགས་འདྲ་མི་འདྲ་ཡོད་པ་ཡིན་ཙང་ལྷག་དོན་དུ་མི་རིགས་དཀར་པོ་དང་མི་རིགས་ནག་པོ་གཉིས་ཤུགས་ཆེ་ཤོས་དེ་རེད། དཔེར་ན་མི་རིགས་དཀར་པོ་བརྒྱ་ཆ་བདུན་ཅུ་ཐམ་པ་ཡིན་དུས་མི་རིགས་ནག་པོ་བརྒྱ་ཆ་བཅོ་གསུམ་ནས་བཅུ་བཞི་ཙམ་མ་གཏོགས་ཡོད་མ་རེད་བྱས་ཙང་མི་རིགས་ཤུགས་ཆེ་ཤོས་ཁོ་གཉིས་རེད། དེ་མིན་གྱི་མི་རིགས་གཞན་པ་དེ་ག་དེ་དེ་ལས་ཉུང་གི་རེད་དཔེར་ན་ཆ་བཞག་པ་ཡིན་ན་ཁ་ཆེ་དང་དེ་ག་ནང་བཞིན་ཡང་ཇིའུ་དང་དེ་འདྲའི་གི་མི་རིགས་དེ་གྲངས་འབོར་ཅིག་ཡོད་རེད་པ་དེ་ཉུང་གི་རེད། བྱས་ཙང། མི་རིགས་འདི་གའི་གི་བར་དུ་ལ་ཨེ་ག་རེ་ཟེར་དགོས་རེད་དབྱེ་འབྱེད་དང་མི་ཕྱོགས་ལྷུང་དང་མ་མཐུན་པའི་དཀའ་ངལ་ཏོག་ཙམ་ཏོག་ཙམ་ཡོད་རེད་བྱས་ཙང་སྲིད་འཛིན་ཟུར་པ་སྐུ་ཞབས Barack Obama གིས་ང་ཚོས་ཨ་ནི། རྒྱལ་ཁབ་ནང་ལ་མི་རིགས་འདྲ་མི་འདྲ་བསླེབས་ཡོད་རེད་བྱས་ཙང་གནས་ཚུལ་འདྲ་མི་འདྲ་ཡོང་གི་ཡོད་རེད་ཡིན་ན་ཡང་ང་ཚོས་རེ་བ་དེ་ག་དུས་ནས་བཟང་ཕྱོགས་ནས་རྒྱག་དགོས་རེད་བྱས་ཙང་ང་ཚོས་རེ་བའི་ཨུ་ཚུགས་དེ་ཁྱོན་ནས་པ་རེ་བའི་ཨུ་ཚུགས་ལ་མཐར་སྐྱེལ་ནས་བསྡད་དགོས་རེད། བྱས་ཙང་དེབ་འདིའི་ནང་ལ་ཁོ་རང་གིས་ད་ལྟ་ཨ་མི་རི་ཀའི་ནང་ལ་དཔལ་འབྱོར་གྱི་དཀའ་ངལ་ཡོད་རེད་ཆབ་སྲིད་ཀྱི་དཀའ་ངལ་ཡོད་རེད། མི་རིགས་ཀྱི་དཀའ་ངལ་ཡོད་རེད་དཀའ་ངལ་འདི་གའི་ཚང་མ་ལ་མ་ལྟོས་པས་དཀའ་ངལ་འདི་གའི་ཐད་ལ་གདོང་ལེན་བྱས་ནས་ང་ཚོའི་རེ་བ་དེ་ཁྱོན་ནས་བློས་བཏང་རྒྱུ་ཡོད་མ་རེད། རེ་བ་དེ་ག་དུས་ནས་འཆང་བསྡད་དགོས་རེད། བྱས་ཙང་དཔེར་ན་ཆ་བཞག་པ་ནི་རྒྱ་གར་ནང་ལ་གྷན་དྷི་ཇི་ཡིས Satyagraha ཞེས་པའི་ལས་འགུལ་གཅིག་བརྩམས་གནང་བ་རེད། Satyagraha དེ་ག་རེ་ཟེར་དགོས་རེད་ཟེར་ན་བདེན་པའི་ཨུ་ཚུགས་ཟེར་དགོས་རེད་པ། བྱས་ཙང། སྲིད་འཛིན་ཟུར་པ Barack Obama གིས་རེ་བའི་ཨུ་ཚུགས་ཟེར་ན་དེ་གཅིག་གསུང་གི་ཡོད་རེད་ཁོང་གིས། བྱས་ཙང། ཨུ་ཚུགས་བརྒྱབ་པ་ཡིན་ན་ང་ཚོས་ཨུ་ཚུགས་དེ་མཐར་འགྲུབ་ཀྱི་རེད། ཨུ་ཚུགས་དེ་མཐར་འཁྱོལ་གྱི་རེད། བྱས་དུས་ཁོང་གིས་ཨ་ནི། ཕྱག་དེབ་དེ་བརྩམས་གནང་བཞག་ཕྱག་དེབ་འདིའི་ནང་ལ་ཨ་ནི་ང་རང་ཚོས་མཐུན་པོ་བྱེད་དགོས་རེད། ང་རང་ཚོས་གོང་བུ་ཆིག་སྒྲིལ་བྱས་ནས་བསྡད་དགོས་རེད། མི་རིགས་འདྲ་མི་འདྲ་ཡོད་པ་ཙམ་གྱིས་ཨ་ནི་སྡུག་ཅག་གེ་མ་རེད་ཡག་པོ་རེད། མི་རིགས་འདྲ་མི་འདྲའི་ནང་ནས་ཨ་ནི་ལེགས་ཆ་མང་པོ་བཏུ་ཡག་ཡོད་རེད། དེ་འདྲ་གསུངས་བཞག།
ལགས་སོ་ད་ནི་རྒན་ལགས་ད་དེབ་འདིའི་ནང་ལ་ཨ་ནི་ཁོ་རང་གི་ཅིག་དེབ་ཀྱི་ནང་དོན་དེ་ཚོ་གཙོ་བོ་གཙོ་བོ་དེ་ཚན་པ་འདྲ་བོ་རིགས་ག་ཚོད་འདྲ་བོ་ཅིག་སྒང་བ་བྲིས་འདུག་ད་གཙོ་བོ་དེ།

ཡིན་ན་ཡང་ང་ཚོས་སྲིད་དོན་ཚོགས་པའི་དབྱེ་འབྱེད་དེ་ཕར་དོར་ནས། ང་ཚོས་རྒྱལ་ཁབ་ཀྱི་འཛུགས་སྐྲུན་ཡར་རྒྱས་དང་མི་དམངས་ཀྱི་ཁེ་ཕན་བདེ་དོན་གྱི་ཆེད་དུ་དཀའ་ལས་རྒྱག་དགོས་རེད་ཟེར་ན་དེ་གསུངས་བཞག་གཙོ་བོ་དེ་འདི་ནང་ལ། རྒན་ལགས་ད་ནི་དེབ་འདི་ནང་ལ་ཨ་ནི་ཚན་པ་ཅིག་རིགས་རྒྱུད་ཟེར་ཡག་གཅིག་འདུག་ད་སྤྱིར་བཏང། ཨ་རིའི་སྲིད་འཛིན་ཨོ་བྷ་མ་ཡིན་ན་ད་ཨ་མེ་རི་ཀ་གི་ལོ་རྒྱུས་ཀྱི་སྒང་ནས་ཨ་ནི་མི་རིགས་ནག་པོ་གི་སྲིད་འཛིན། ད་ཐོག་མ་དེ་རེད་བ། དེ་ཡིན་དུས་ཁོ་རང་གི་དེབ་འདིའི་ནང་ལ་རིགས་རྒྱུད་ཟེར་ཡག་འདི་ནང་ལ། ཨ་ནི་ད་ག་རེ་འདྲ་བོ་གང་གི་སྐོར་ལ་བྲིས་ཡོད་རེད་ཁོ་རང་གི་རིགས་རྒྱུད་ཟེར་ཡག་འདི་ལྟ་སྟངས་ཀྱི་སྒང་ནས། རེད་ད། རིགས་རྒྱུད་ཟེར་དུས་མི་རིགས་ཟེར་གི་ཡོད་རེད་བ། དཔེར་ན་ཆ་བཞག་པ་ཡིན་ན་སྲིད་འཛིན་ཨོ་བྷ་མ་ཁོ་རང་ཁོ་རང་གི་པཱ་ལགས་དེ་ཀི་ནི་ཡ་གི་མི་རིགས་ཅིག་རེད། ཀི་ནི་ཡ་གི་མི་རིགས་བྱས་ཀི་ནི་ཡ་གི་མི་རིགས་ཨ་ནི་ཨ་མི་རི་ཀ་ལ་ཡོང་ཁོ་རང་སློབ་སྦྱོང་ཡག་པོ་བྱུང་ཁོ་རང་སློབ་སྦྱོང་ཡག་པོ་བྱས་ཁོ་རང་ལ་སློབ་ཡོན་རག་འདུག་བ་ཀི་ནི་ཡ་ནང་ལ་ཡིན་རྒྱུ་སྲིད་འཛིན་ཨོ་བྷ་མ་ཁོ་རང་གི་པཱ་ལགས་དེ་དང་པོ་ཐོག་མར་དུ་ར་རྫི་ཅིག་རེད་བཞག།

མི་ཚང་གཞན་པའི་ནང་ལ་མི་འཛུལ། རྒྱུ་ནོར་ཆེ་ཡང་དང། ཕྱི་རྒྱལ་གྱི་མི་རིགས་འབྱོར་ལྡན་ཚོའི་མི་ཚང་ནང་ལ་ཨ་ནི་ལས་ཀ་བྱེད་མཁན་གྱི་མི་རིགས་ཅིག་རེད་བཞག། དེ་བྱེད་དུས། ཁོ་རང་བྱས་ཁོ་རང་གི་པཱ་ལགས་བྱས་ད་འདུག་སེ་ནས། བང་མ་ཡོང་དུས། ད་ཁོ་རང། ཨ་མི་རི་ཀའི་ནང་ལ་ཡོད་པའི་ཨ་ནི་ཁོ་རང་གི། དོན་དག་ཨ་མ་དེ་འདི་རེད་བ། མི་རིགས་དཀར་པོ་ཅིག་རེད། བྱས་ཟེར་དུས་ཁོ་རང་གི་ཨ་མ་ལགས་དེ་མི་རིགས་དཀར་པོ་བྱས་ཁོ་རང་མི་རིགས་ནག་པོ་བྱས་དེ་ཁོ་རང་གཉིས་འདུག་སེ་བཟའ་ཚང་བྱས་ནས་བྱས་ཙང་མི་རིགས་འཕེལ་རྒྱས་བྱུང་བ་རེད་མཐུན་སྒྲིལ་ཡོང་དགོས་བ་རེད་མཐུན་སྒྲིལ་བྱུང་སོང་གསུང་དགོས་བ་རེད་འདི་བྱས་དུས། ལ་སོ་ད་ནི་ད་འདི་ནང་ལ་ཨ་ནི་ཡང་ཚན་པ་གཅིག་དེ་ཁོ་རང་གི་ཁྱིམ་ཚང་ཟེར་ཡ་གཅིག་བྲིས་འདུག་ཨ་ནི་སྤྱིར་བཏང་ན་ད་ཆབ་སྲིད་པ་གཅིག་གི་ངོས་ནས་ནི་ཁྱིམ་ཚང་གི་མི་ལ་ཨ་ནི་འབྲེལ་བ་ག་རེ་ཅིག་འཛིན་ཡག་དང་ཁྱིམ་ཚང་དེ་ཁོ་རང་གི་ཡང་ཅིག་གལ་ཆེན་པོ་གང་འདྲ་ཅིག་ལ་མཐོང་གི་ཡོད་ན་དེ་རེད་རེད། གལ་ཆེན་པོ་ཅིག་ཨ་ནི་དེབ་འདི་ནང་ལ་ཁོ་རང་གི་དེའི་སྐོར་ལ་ག་རེ་ཅིག་བྲིས་འདུག་ད། རེད་ཁྱིམ་ཚང་ཟེར་གི་འདི་ད་ང་རང་ཚོ་འཛམ་བུ་གླིང་དེ་འདི་ཐབ་ཚང་ཅིག་རེད།

ད་ག་ནང་བཞིན་རེད་རྒྱལ་ཁབ་ནང་ལ་མཐུན་སྒྲིལ་བྱུང་པ་ཡིན་ན་རྒྱལ་ཁབ་ནང་ལ་བདེ་སྐྱིད་ཡོང་གི་རེད། ཕུན་སུམ་ཡོང་གི་རེད་ཡར་རྒྱས་ཡོང་གི་རེད། ཚུར་ཡོང་པ་ཡིན་ན་མི་ཚང་ནང་ལ་ཆགས་རོགས་ད་མི་ཚང་ཆགས་འགྲོ་དགོས་རེད་བ་མི་སྒེར་སོ་སོས་ཆགས་དུས། མི་ཚང་སྒེར་གྱི་མཐུན་སྒྲིལ་དང་མི་ཚང་སྒེར་གྱི་ནང་ལ་ག་ཚོད་རེད་བརྡབ་གསིག་མ་ཡོང་པ་དང་ཕན་ཚུན་མཐུན་སྒྲིལ་བྱེད་དགོས་ད་གལ་ཆེན་པོ་ཞེ་པོ་ཅིག་རེད་ཟེར་ན་ཁོས་པད་ཨུ་ཚུགས་ཞུ་བསྐྱོན་གནང་བཞག། ལ་སོ་ད་ནི་ཨ་རྒན་ལགས་ད་འདི་གི། Barack Obama ལགས་ཀྱི་ནི་རེ་བའི་ཨུ་ཚུགས་ཟེར་གི་དེབ་འདི་འབྲི་དུས་ན་ཁོ་རང་ད་ཨ་མེ་རི་ཁ་གི་གྲོས་ཚོགས་འཐུས་མི་ཅིག་རེད་བ་དེ་དུས་ན་ཨ་རི་གི་སྲིད་འཛིན་ཆགས་ཡོད་མ་རེད་ཨ་ནི་དེའི་རྗེས་ལ་ཨ་ནི་དེབ་འདི་བྲི་ཡག་གི་ཁོ་རང་རྗེས་ལ་ད་ཨ་རི་སྲིད་འཛིན་ཆགས་ཡག་ལ་ཨ་ནི་ཁྱེད་རང་གི་བྱས་ན་ཤུགས་རྐྱེན་ག་ཚོད་ཅིག་ཐེབས་ཡོད་ཀྱི་རེད་བསམ། ལགས་རེད་ད་དེབ་འདི་བྲི་ཡག་ལ་ཁོ་རང་ལ་ཨ་ནི་ཁོང་དཔེར་ན་ཆ་བཞག་པ་ཡིན་ན།
ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་ནས་ཆིག་སྟོང་ཉིས་སྟོང་བཞི་བར་དུ་ཨ་མི་རི་ཀའི་ཨི་ལི་ནོའི་ཟེར་མཁན་གྱི་མངའ་སྡེ་བྱས་པ་རེད། མངའ་སྡེའི་གྲོས་ཚོགས་གོང་མའི་འཐུས་མི། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་ནས་ཉིས་སྟོང་བཞི་བར་དུ་གནང་བ་རེད་མངའ་སྡེའི་གྲོས་ཚོགས་ཀྱི་འཐུས་མི། དེ་ནས་གནང་བཞིན་པའི་སྐབས་ལ་ཕྱི་ལོ་ཉིས་སྟོང་བཞི་ལོ་ལ་ཨ་ནི་ཁོང་གིས་འདི་གནང་འདུག་ཨ། སྲིད་འཛིན་ལ་བཞེངས་ཡག་གི་ཐབས་འདི་གསལ་བསྒྲགས་གནང་འདུག་ཨ། ཆིག་སྟོང་དགུ་བརྒྱ་དོན་དག་ཉིས་སྟོང་གསུམ་གྱི་ལོ་མཇུག་ཏུ་བ་ལ་རེད། ཁོང་ཨ་མི་རི་ཀའི་རྒྱལ་ཡོངས་གྲོས་ཚོགས་གོང་མའི་འཐུས་མི་ལ་བཞེངས་ཀྱི་ཡིན་ཟེར་གསལ་བསྒྲགས་གནང་འདུག་ཁོང་ཨ་མི་རི་ཀའི་རྒྱལ་ཡོངས་གྲོས་ཚོགས་གོང་མའི་འཐུས་མི་བཞེངས་ཀྱི་བཞེངས་ཀྱི་ཨ་མི་རི་ཀའི་དེ་དུས་སྲིད་འཛིན་གྱི་འོས་ལ་བཞེངས་མཁན་གྱི་ཨ་མི་རི་ཀའི་སྲིད་འཛིན་འོས་མི་སྐུ་ཞབས་ཇོན་ཀེ་རི་ཟེར་མཁན་བྱུང་བ་རེད། ཁོང་གིས་སྲིད་འཛིན་གྱི་ད་ལྟ་གཅིག་ལྟ་གྲོས་ཚོགས་ཚོགས་པ་དེ་གཞི་རིམ་གྱི་ཚོགས་ཆེན་ཅིག་ཚུགས་ཀྱི་ཡོད་པ་རེད། ཚོགས་པའི་གཞི་རིམ་གྱི་ཚོགས་ཆེན་དེ Boston ཚོགས་འདུག་ཨ Boston ལ་ཚུགས་དུས Boston གྱི་ཚོགས་ཆེན་དེའི་ནང་ལ John Kerry གྱིས་ཨོ་བྷ་མ་ཁྱེད་རང་ང་ཚོའི་ཚོགས་ཆེན་ལ་ཡོང་ནས་ང་ཚོའི་ཚོགས་ཆེན་གྱི་གསུང་བཤད་གནང་མཁན་ལྟེ་བ་གཅིག་ཁྱེད་རང་ཡིན་ན་ཡིན་ད་ཟེར་ནས་ཁོང་བསྐོ་བཞག་བྱས་འདུག་བྱས་ཙང་ཁོང་ཨ་མི་རི་ཀའི་དོན་དག་སྲིད་འཛིན་འོས་མི་སྐུ་ཞབས John Kerry གྱི་དོན་དག་སྲིད་འཛིན་གྱི་འོས་ཀྱི་ཚོགས་ཆེན་ནང་ལ་གསུང་བཤད་གནང་མཁན་ལྟེ་བ་གཅིག་ཁོང་རེད། བྱས་ཙང། ཚོགས་ཆེན་འདིའི་སྐབས་ལ་ཁོང་གིས་གསུང་བཤད་ཡག་པོ་ཞེ་པོ་ཅིག་གནང་བ་ཡིན་ཙང། གསུང་བཤད་དེ་ཡག་པོ་ཞེ་པོ་ཅིག་བྱུང། ཨ་ནི། གསུང་བཤད་འདི། གི། ནང་དོན་འདི་ག་དེ་ཨ་ནི་ཁོང་གིས་དེབ། འདི་ནང་བྲིས་གནང་ཡོད་རེད། དེབ་འདི་ནང་བྲིས། དེབ་འདི་ཁོང་གིས་འདི་སྔས་མ་ཁོང་གི་པཱ་ལགས་ཀྱི་ཁོང་འདི། སྲིད་འཛིན། སྐུ་ཞབས Barack Obama གིས་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔའི་ལོ་ལ། ངའི་པཱ་ལགས་ཀྱི་ཨ་ནི་རྨི་ལམ་ཟེར་མཁན་ཅིག་དེབ་ཅིག་བྲིས་གནང་ཡོད་རེད། འོ་རྨི་ལམ་ཟེར་མཁན་གྱི་དེབ་དེ་ཡོད་རེད་བ། དེབ་དེ་དེབ་དེའི་སྒང་ལ་སྣོན་མ་བརྒྱབ་ནས་ཨ་ཁོ་རང་གི་དེབ་དེ་ད་ནས Audacity of Hope ཟེར་མཁན་དེ་བྲིས་གནང་བ་རེད། འོ་ལགས་སོ་ཨ་ནི་ཕུན་ཚོགས་ལགས་ད་དེབ་དེའི་ནང་ལ་ཨ་ནི་ད་ཁོ་རང་གི་མང་བ་ག་ནི་ད་ཨ་རི་གི་ཅིག་ཆབ་སྲིད་ཀྱི་གནས་སྟངས་ཡིན་ན་རེད། ཨ་ནི་མ་འོངས་པ་ལ་གོ་སྐབས་ག་རེ་ཡོད་ན་ད་དེ་ཚོའི་སྒང་ཨ་ནི་དགོངས་ཚུལ་མང་པོ་ཅིག་ཁོ་རང་གི་དེབ་དེའི་ནང་བཏོན་ཡོད་རེད། དེ་དེ་བཞིན་དུ་རྗེས་ལ་ཨ་ནི་ཁོ་རང་སྲིད་འཛིན་ཆགས་རེད་སྲིད་འཛིན་ཆགས་དུས་སྐབས་ལ་ཁོ་རང་གི་དགོངས་ཚུལ་དེ་ཚོ་ནང་བཞིན་གི་ད་ཅིག་ཕྱག་ལས་གནང་སྟངས་རེད་བ་ག་རེ་འདྲ་པོ་ཆགས་ཡོད་ན། རེད་ཁོང་ད་ཕྱི་ལོ་ཉིས་སྟོང་བརྒྱད་ལ་སྲིད་འཛིན་ཆགས་པ་རེད། ཉིས་སྟོང་བརྒྱད་ནས་ཉིས་སྟོང་བཅུ་དྲུག་བར་དུ་སྲིད་འཛིན་གནང་ནས་ལོ་བརྒྱད་སྲིད་འཛིན་གནང་བ་རེད། ལོ་བརྒྱད་ཀྱི་སྲིད་འཛིན་གནང་ཤུལ་རིང་ལ་ཁོང་གིས་པ་ཨ་མི་རི་ཀའི་ཆབ་སྲིད་ཐོག་ལ་འགྱུར་བ་ཞེ་དྲག་བཏང་གནང་བ་རེད། དཔེར་ན་ཆ་བཞག་པ་ཡིན་ན་ཨ་མི་རི་ཀའི་ནང་ལ་སྐབས་དེ་ལ་ཨ་ནི་མི་མང་ཚོ་ལ་འཕྲོད་བསྟེན་གྱི་ལྟ་སྐྱོང་དེ་སྐྱོ་པོ་ཞེ་པོ་ཅིག་ཡོད་པ་རེད། འཕྲོད་བསྟེན་ལྟ་སྐྱོང་སྐྱོ་པོ་ཡོད་ཙང་ཁོང་གིས་འཕྲོད་བསྟེན་ལྟ་སྐྱོང་སྐྱོ་པོ་ཡོད་པ་དེ་ལ་ནི་ལེགས་བཅོས་གནང་སྟེ་ཁོང་གིས་འཕྲོད་བསྟེན་གྱི་ལྟ་སྐྱོང་གི་ཁྲིམས་གཞི་བཟོས་གནང་བ་རེད། གལ་ཆེན་པོ་ཞེ་པོ་ཆགས་རེད། གཅིག་དེ་བྱས་གཉིས་པ་དེ་ལ། སྐབས་དེ་ལ་ཨ་མི་རི་ཀ་དང་ཀུའུ་པཱ་དང་ཨི་རན་གྱི་བར་གྱི་འབྲེལ་བ་དེ་ཡག་པོ་ཁྱོན་ནས་ཡོད་མ་རེད། ཨ་མི་རི་ཀ་དང་དཔེར་ན་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུའི་ལོ་ལ་ཨི་རན་དང་ཨ་མི་རི་ཀའི་བར་ལ་ཨ་ནི་གར་སོང་བ་རེད་ཟིང་འཁྲུག་བྱུང་བ་རེད་གས་གར་སོང་ནས་ཨི་རན་ནང་ལ་ངོ་རྒོལ་བྱུང།

རྗེས་ལ་ཨ་ནི་དེ་འདྲ་རྡུལ་ཕྲན་གྱི་མཚོན་ཆ་མེད་པ་བཟོ་ཡ་ཆེད་དུ་ཨི་རན་དང་མཉམ་དུ་ཨན་མན་ག་རེ་ཟེར་མཐུན་སྒྲིལ་གལ་ཆེན་པོ་ཞེ་པོ་བཞག་གནང་བ་རེད། དེ་དང་ཆབས་ཅིག་ད་ག་ནང་བཞིན་ཁོང་གིས་དེ་འདྲ་རྒྱ་གར་དང་མཉམ་དུ་ཡང་དཔེར་ན་དཔལ་འབྱོར་འདི་ག་རེ་ཟེར་རེད་དཔལ་འབྱོར་འཛུགས་སྐྲུན་ཡར་རྒྱས་ལ་མཉམ་འབྲེལ་བྱས་བ་ཙམ་མ་ཟད་རྒྱ་གར་དང་མཉམ་དུ་རྡུལ་ཕྲན་མཚོན་ཆའི་རྡུལ་ཕྲན་རིག་གནས་ཀྱི་ཐོག་ལ་མཉམ་འབྲེལ་བྱེད་ཀྱི་ཡིན་ཟེར་ན་སྲིད་འཛིན་ཨོ་བྷ་མ་ཁོ་རང་རྒྱ་གར་ལ་ཕེབས་རྒྱ་གར་གྱི་རྒྱལ་ཡོངས་གྲོས་ཚོགས་ཆེན་མོར་གསུང་བཤད་གནང། འདི་འདྲ་བྱས་གནང་བ་རེད། ཨ་ནི་ཁོང་གིས་ཨ་མི་རི་ཀའི་ནང་ལ་ཨ་ནི་ཁོང་གིས་ཨ་མི་རི་ཀའི་ནང་ལ་མེ་མདའ་བཀག་སྡོམ་གྱི་ཕྱག་ལས་ཞེ་པོ་ཅིག་གནང་བ་རེད། ཡིན་ན་ཡང་ད་ཨ་མི་རི་ཀའི་ནང་ལ་སྲིད་དོན་ཚོགས་པ་ཆེ་ཁག་གཉིས་ཡོད་ཙང་སྤྱི་མཐུན་ཚོགས་པས་ག་དུས་ཡིན་ནའང་མེ་མདའ་བཀག་སྡོམ་དེ་ལ་ཁོང་ཚོས་མཐའ་གཅིག་ཏུ་ངོ་རྒོལ་བྱེད་ཀྱི་ཡོད་རེད། མེ་མདའ་དེ་ག་དུས་ཡིན་ནའང་རང་དབང་གི་ཐོག་ལ་ཉོ་ཆོག་པ་དང་རང་དབང་གི་ཐོག་ནས་བེད་སྤྱོད་བཏང་ཆོག་པ་དང། འདི་འདྲའི་ཐོག་ལ་ཤུགས་རྒྱག་གི་ཡོད་རེད། བྱས་དུས་མེ་མདའ་བཀག་སྡོམ་གྱི་ཐོག་ལ་སྲིད་འཛིན་ལ་སྐུ་ངལ་ཞེ་པོ་བྱུང་བ་རེད། ལགས་སོ་ཨ་ནི་དུས་ཚོད་དབང་གིས་ང་གཉིས་ཀྱི་ལེ་ཚན་འདི་ནས་མཚམས་འཇོག་དགོས་སོང་དེ་རིང་ཕུན་ཚོགས་ལགས་ང་དང་མཉམ་དུ་རེ་བའི་ཨུ་ཚུགས་ཆེ་བའི་དཔེ་དེབ་འདི་ངོ་སྤྲོད་གནང་བ་ལ་ཐུགས་རྗེ་ཆེ། གོང་དུ་ང་ཡིས་བཅར་འདྲི་ཞུ་ས་ནི་ཨ་རིའི་རླུང་འཕྲིན་ཁང་བོད་སྐད་སྡེ་ཚན་གྱི་ཕུན་ཚོགས་ཚེ་རིང་ལགས་ཡིན། རྣམ་པ་ཚོས་ང་ཚོའི་དཔེ་ཀློག་ལེ་ཚན་ལ་གསན་པར་ཐུགས་རྗེ་ཆེ།